ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཁག་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱས་པའི་བར་ཁྱད་ས་བསྐྱར་ཞིབ་ཟེར་བའི་ལས་རིམ་རེད། ང་ཚེ་བརྟན་དབང་ཕྱུག་ཡིན། གཟའ་ཉི་མའི་ཉིན་མཇུག་སྒྲིལ་བའི་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཉི་ཤུ་པའི་སྐབས་ལ་ཡར་མ་འོངས་པའི་ལོ་ལྔའི་རིང་གི་རྒྱ་ནག་དམར་ཤོག་གི་འགོ་ཁྲིད་གཙོ་བོ་རྣམས་གཏན་འཁེལ་བྱུང་ཡོད་པ་སྟེ་ཞི་ཅིན་ཕིང་ནི་དེང་སྐབས་མའོ་ཙེ་ཏུང་རྗེས་ཀྱི་རྒྱ་ནག་དམར་ཤོག་གི་འགོ་ཁྲིད་དབང་ཐང་ཆེ་ཤོས་དེར་གྱུར་ཡོད་པ་རེད། དེ་རིང་ང་ཚོའི་བར་གྱི་དཔྱད་ཞིབ་ལས་རིམ་ནང་ལ་ཡང་གནད་དོན་འདིའི་སྐོར་ལ་གླེང་སློང་ཁག་ཅིག་ཞུ་གི་ཡིན། ད་རྒྱུན་རིང་པོ་ཅིག་ང་ཚོས་གླེང་བསྡད་ཡག་གི་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཉི་ཤུ་པ་དེ་མཇུག་བསྒྲིལ་བ་རེད། ད་ཚོགས་འདུ་མཇུག་བསྒྲིལ་བའི་ནང་ལོགས་འགོ་ཁྲིད་སུ་བསྐོས་ཡོད་མེད་དང་དེ་ཚོའི་གསར་འགྱུར་དེ་ཚོ་ད་ཚང་མ་ལོག་གསན་ཚར་ཡོད་ཙང་དེ་ཡང་བསྐྱར་དུ་བཤད་གི་མེད། ད་ཡིན་ནའི་ཚོགས་འདུ་འདི་ལ་ཡང་སྤྱིར་བཏང་མི་ཚོས་ཚོར་སྣང་ག་འདྲ་ཞིག་བྱུང་ཡོད་མེད་དང་ལྟ་ཚུལ་ག་འདྲ་བྱུང་ཡོད་མེད་སྐོར་ལ་ཡང་ངས་གནས་ཚུལ་ཁ་ཤས་ཅིག་ངོ་སྤྲོད་ཞུ་ན་བསམ་བྱུང། དང་པོ་དེ་གསར་འགྱུར་གཟུ་བར་ལྟ་བྱས་བྱས་ཡིན་ན་གནས་ཚུལ་འདི་ལ་མིས་མཐོང་ཚུལ་ག་འདྲ་བྱུང་ཡོད་མེད་ཅིག་ཞུས་པ་ཡིན་ན། ཁ་ས་གཟའ་ཟླ་བའི་ཉིན་ག་སྟེ་རྒྱ་ནག་དམར་ཤོག་གི་ཚོགས་འདུ་དེ་གཟའ་ཉི་མའི་ཉིན་ག་མཇུག་བསྒྲིལ་བའི་རྗེས་ཀྱི་ཨང་མ་རྐང་ཁྲོམ་རྭའི་ཐོག་ཁྲོམ་རྭ་དེ་སྒོ་ཕྱེ་བའི་ཉི་མ་དང་པོ་ཆགས་བསྡད་ཡོད་རེད་བྱས་ཙང་ཨང་མ་རྐང་ཁྲོམ་རྭའི་ཐོག་ལ་ག་འདྲ་བྱུང་ཡོད་མེད་ནས། ཉུང་མཐའ་ལ་རྒྱ་ནག་དང་འབྲེལ་བ་ཡོད་པའི་མ་རྩ་འཇོག་མཁན་དང་ཚོང་པ་དེ་ཚོའི་ལྟ་ཚུལ་ག་འདྲ་བྱུང་ཡོད་མེད་ཅིག་ངས་བྱས་ན་གསལ་པོ་མཐོང་རྒྱུ་འདུག་བསམ་པ་འདུག་ཁ་ས་གཟའ་ཟླ་བའི་ཉིན་ག་ལ་ཡར་མ་རྐང་ཁྲོམ་ར་སྒོ་ཕྱེ་བའི་སྐབས་དེ་ཧོང་ཀོང་ཡིན་ནའི་རེད། ཧྲང་ཧའེ་ཡིན་ནའི་རེད་ཧྲེན་ཀྲེན་ཡིན་ནའི་རེད་ཚང་མ་ལོག་ལ་ཡར་རྒྱ་ནག་དང་འབྲེལ་བ་ཡོད་པའི་བཟོ་ཚོང་ལས་ཁང་ཁག་གི་མ་རྐང་རྐང་གྲངས་དེ་ཞེ་པོ་ཅིག་རིན་ཐང་མར་ཟག་ཤག་ལྷག་པར་དུ་ཧོང་ཀོང་ཆ་བཞག་པ་ཡིན་ན། ད་དང་པོ་སྒོ་ཕྱེ་བ་ནས་ཅིག་མར་ཟག་ཟག་པ་བསྡད་རྗེས་མཐའ་མ་དེ་ཉི་མ་མཇུག་སྒྲིལ་བའི་སྐབས་དེ་གཟའ་ཟླ་བའི་ཉིན་ག་དེར་ད་ད་དང་ད་ཏིག་ཏིག་ཡར་སླེབས་ཤག་དེ་ཡིན་ན་ལས་ད་ག་རང་ཉིན་ག་དེ་ཡིན་ན་བརྒྱ་ཆ་དྲུག་ལྷག་ཙམ་ཞིག་མར་ཟག་ཤག་དེ་མ་ཟད་ཟག་པ་དེ་ཚོའི་ནང་ལོགས་ལ་བལྟས་པ་ཡིན་ན་ད་རྒྱ་ནག་བཟོ་ཚོང་ལས་ཁང་ཆེ་ཤོས་དེ་ཚོ་ཨ་ལི་བྷ་བྷ་ཡིན་ན་བརྒྱ་ཆ་བཅུ་ལྷག་ཙམ་ཆག་བཞག་ད་ག་ནང་བཞིན་བའི་དུ་ཡིན་ན་བརྒྱ་ཆ་བཅུ་གཉིས་ལྷག་ཆག་བཞག་ཁྲའི་སེན་ཡིན་ན་བརྒྱ་ཆ་ཧ་ལམ་བཅོ་བརྒྱད་མན་ཆག་བཞག་གཟའ་ཟླ་བའི་ཉིན་ག་ད་ག་རང་ལ་ཡང་ཁ་ཤས་ཚོད་དཔག་བྱས་པ་ན་རྒྱ་ནག་དང་འབྲེལ་བ་ཡོད་པའི་བཟོ་ཚོང་ལས་ཁང་ཆེ་ཤོས་འདི་གའི་དེའི་ཆ་སྙོམས་བྱས་ན་བརྒྱ་ཆ་ཉི་ཤུ་ཙམ་མར་ཟག་བཞག་ཟེར་འདུག་ད་དེ་ཚོ་ཟག་ཡིན་ད་ཞེ་པོ་ཅིག་ཆེན་པོ་རེད་བ་ད་རྒྱུན་དུ་འཁོར་ནས་ཡིན་ན་ཅིག་རྒྱལ་ཁབ་ཅིག་གི་འགོ་ཁྲིད་གསར་པ་སླེབས་པ་ཡིན་ནའི་རེད་ཡང་ད་ག་ནང་བཞིན་གྱི་སྲིད་ཇུས་གསར་པ་འདི་བཏོན་པའི་སྐབས་ལ་ཡང་ཆབ་སྲིད་གླེང་བརྗོད་པ་ཚོས་འདི་ཡག་ཉེས་ག་འདྲས་ཡིན་མེད་ཐོག་ལ་ཡང་ཁོ་ཚོས་ཚོད་དཔག་དང་ལྟ་ཚུལ་འདི་མང་པོ་བཤད་ཀྱི་རེད། ཟེར་ཡག་ལ་བྱས་པ་ཡིན་ན། ཨང་སྤྱིར་བཏང་གི་ཆབ་སྲིད་ཀྱི་གླེང་བརྗོད་པ་ཚོས་ད་སོ་སོའི་འདོད་ཕྱོགས་དང་འདི་བལྟས་བྱས་གདེང་འཇོག་བྱས་པ་འདི་ལས་དངོས་ཡོད་ཀྱི་གནས་ཚུལ་མཚོན་ཡག་གལ་ཆེ་ཅིག་ག་རེ་འདུག་ཟེར་ན་ཚོང་པ་དེ་ཚོས་ཁོ་ཚོའི་དངུལ་དེ་ག་པར་བཞག་གི་འདུག་མེད་བལྟས་པ་ཡིན་ན་སྤྱིར་བཏང་ཚོང་པ་དང་མ་རྩ་འཇོག་མཁན་དེ་ཚོས་ད་རིང་གི་འགྱུར་ལྡོག་འདི་ལ་ཡང་ཁོ་ཚོའི་ལྟ་ཚུལ་དེ་མཚོན་ཐུབ་ཀྱི་རེད་ཞེས་བཤད་ཀྱི་རེད་བྱས་ཙང་ཁ་ས་གཟའ་ཟླ་བའི་ཉིན་ག་དེ་ད་རྒྱ་ནག་དམར་ཤོག་ཚོགས་འདུ་མཇུག་བསྒྲིལ་བའི་རྗེས་ཀྱི་ཁྲོམ་ར་སྒོ་ཕྱེ་བའི་ཉི་མ་དང་པོ་དེ་ལ་ཡ་རྒྱ་ནག་དང་འབྲེལ་བ་ཡོད་པའི་བཟོ་ཚོང་ལས་ཁང་དེ་ཚོའི་མ་དངུལ་རྐང་གྲངས་ཀྱི་ཁྲོམ་རའི་རིན་ཐང་དེ་ཏོག་ཙམ་མར་ཟག་བྱས་མི་མང་པོ་དག་ཅིག་ཡིན་ན་ཁོ་ཚོའི་ཨ་ནི་རྐང་གྲངས་དེ་བཙོང་བ་འདི་ནས་ཨ་ལེ་ཞྭ་འབབ་ག་རེ་ཡིན་ནའི་མེད་ནའི་ཉུང་ད་ལེ་རྒྱ་ནག་ནང་ལ་ཚོང་རྒྱག་མཁན་དང་རྒྱ་ནག་ནང་ལ་མ་རྩ་འཇོག་མཁན་གྱི་ཕྱི་རྒྱལ་ཡིན་ནའི་རེད་ད་རྒྱ་ནག་ནང་ལོགས་ཡིན་ནའི་རེད་འདི་ཚོས་ད་ད་རིང་གི་ཚོགས་འདུ་མཇུག་བསྒྲིལ་བ་འདི་ལ་ཡང་ཁོང་ཚོས་བློ་འཚབ་བྱེད་ཡག་དང་ཨ་མ་འོངས་པའི་ལོ་ལྔའི་ནང་ལོགས་ལ་ཡང་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་ལ་ཡང་ཚོད་དཔག་བྱས་ཏེ་ཡིན་ན་ཞེ་དྲག་གི་སྡུག་པོ་ཅིག་ཡོད་པ་ཅིག་ཡིན་ན་གསལ་པོ་མཚོན་ཐུབ་འདུག་བསམ་བསམ་རེད་འདུག་ད་ད་རིང་ཚོགས་འདུ་ཁོ་རང་ཆ་བཞག་པ་ཡིན་ན་མ་ཚང་འདིའི་སྔོན་ལ་ཡང་ཅིག་ཞི་ཅིན་ཕིང་ལ་དཀའ་ངལ་ཡོད་རེད་ཟེར་འདི་མང་པོ་ལབ་རེད་འདི་ཚོ་ལ་ད་ང་ཡི་ཡིད་ཆེས་མ་བྱུང་ལ་སྤྱིར་བཏང་རྒྱ་ནག་སྐོར་ལ་ཞིབ་འཇུག་བྱེད་མཁན་རྒྱུན་དུ་ཁོ་ནས་བལྟས་བསྡད་མཁན་འདི་ཚོ་མང་ཆེ་ཅིག་གིས་ད་ཡིད་ཆེས་བྱེད་མཁན་བྱུང་ཡོད་མ་རེད་ད་ཞི་ཅིན་ཕིང་ལས་དུས་གསུམ་པ་དེ་བྱེད་རྒྱུ་ཡིན་པ་དེ་ཧ་ལམ་གཏན་འཁེལ་བའི་བཟོ་འདྲ་ཅིག་རེད་ལས་ཡིན་ནའི་དེ་འདྲའི་བསམ་བློ་བཏང་མཁན་ཅིག་གི་ངོས་ནས་ཆ་བཞག་པ་ཡིན་ན་ལས་ད་རིང་གི་འབྲས་བུ་དེ་ཡིན་ན་དངོས་གནས་ཧང་སང་ཡག་རེད་འདུག་ཧང་སང་ཡག་གཙོ་བོ་དེ་ག་རེ་རེད་ཟེར་ན། རྒྱ་ནག་དམར་ཤོག་གི་དབུས་རྒྱུན་ལས་ཀྱི་རྒྱུན་ལས་བདུན་པོ་དེའི་ནང་ཡིན་ནའི་རེད་ཡང་དེ་ལས་ཆེ་ཙམ་ཅིག་ཡིན་ཁོ་ཚོའི་དབུས་རྒྱུན་ལས་ཁང་གི་ཚོགས་མི་ཉི་ཤུ་རྩ་བཞི་ཡོད་པ་དེའི་ནང་ལོགས་ཡིན་ནའི་རེད། ཧ་ལམ་གཅིག་ད་ཞི་ཅིན་ཕིང་ལ་ཡང་རྒྱུན་དུ་བསྐོར་ནས་དཔལ་ལས་འཁྲབ་མཁན་དང་ཁོ་རའི་གང་ལྟར་རྗེས་ལ་འབྲང་མཁན་དེ་མངོན་གསལ་དོད་པོ་ཞུས་པ་དེ་འདྲ་མིན་ཞིང། ཕྲན་བུ་ཡིས་འདས་པའི་ཕལ་ཆེར་ལོ་བཞི་བཅུ་ཅིག་ནང་གི་རྒྱ་ནག་གི་དམར་ཕྱོགས་ཀྱི་ཆབ་སྲིད་ཀྱི་སྡིངས་ཆ་འདིའི་སྒང་ལ་ཡ། ཕྱོགས་གཏོགས་ཞེ་པོ་ཅིག་འཐབ་རྩོད་འདི་ཡོད་ནའི་མེད་ནའི་ལས་སྤྱིར་བཏང་རེད་ཅེས་བཤད་པ་ཡིན་ན་ཕྱོགས་གཏོགས་རེད་ཅེས་གཉིས་གསུམ་ཅིག་ཡོད་ཅེས་ཁོང་ཚོ་ཡིན་ན་ཆབ་སྲིད་ལྟ་བ་དང་འོ་མ་མི་ཕན་ཚུན་འབྲེལ་བའི་ཐོག་ལ་ཡ་ཡིན་ན་ཏོག་ཙམ་མ་འདྲ་མ་འདྲ་ཡོད་རེད། བྱས་ཙང་ཁ་ཞི་ཅིན་ཕིང་གི་དེ་ཚོ་ལྷག་པར་དུ་ཡིན་ན་གཞོན་ནུའི་སྡེ་ཚོགས་ཁྱབ་ཁོངས་ནས་ཡོང་པའི་ལས་ཧུའུ་ཅིན་ཐའོ་དང་ལི་ཁེ་ཆང་དང་ཝང་དབྱང་དང་ཧུའུ་ཁྲུན་ཧྭ་ཟེར་དེ་ཚང་མ་ལོག་གང་ལྟར་ལྟར་དེ་ནས་ནས་མར་ཕུད་ཤག་དེ་ཡིན་ན་དངོས་གནས་དེའི་སྔོན་ལ་ཡང་མི་མང་པོས་ཚོད་དཔག་བྱས་པ་ལས་ཕལ་ཆེར་ཧང་སང་ཡག་ལྷག་ཅིག་རེད་ཤག་བསམ་ལྟར་འདུག་ཨ་དེ་ནས་ང་རང་ཚོ་གཅིག་བོད་དང་འབྲེལ་བ་ཡོད་པ་སོགས་རེད་ད་ཀོང་ཅན་བོད་དང་འབྲེལ་བ་དེ་གས་མ་རེད་དེ་དམིགས་བསལ་ཅིག་མི་མང་པོ་ཅིག་གིས་ཧང་སང་ཡག་ཅིག་གར་ཐུག་སོང་ཧུའུ་ཁྲུན་ཧྭ་ཟེར་དེ་སྔོན་མ་བོད་ལ་ཡང་ད་རྒྱུན་རིང་པོ་ཅིག་ལས་ཀ་བྱས་བྱས་བསྡད་མཁན་གྱི་རྒྱ་མི་ཅིག་རེད་ཁོ་དམིགས་བསལ་བོད་ལ་ཡང་བརྩེ་དུང་དང་འདི་དེ་གས་ཡོད་རྒྱུ་མ་རེད་ལ་ཡིན་ན་ལས་བོད་ལས་ཀ་ལོ་ཉི་ཤུ་མན་ཙམ་བྱས་མྱོང་པ་རེད་དུས་ཚོད་རིང་པོ་ཅིག་ནང་ལོགས་ལ་ཡང་མི་མང་པོ་ཅིག་གིས་ཟས་ཆེམ་ཐ་རྗེས་མ་ཡིན་ན་ཞི་ཅིན་ཕིང་གི་རྒྱུན་འཛིན་བྱེད་མཁན་དེ། ཨ་ནི་ཧུའུ་ཁྲུན་ཧྭ་རེད་ཟེར་སྲིད་ཁོ་རང་ཧུའུ་ཁྲུན་ཧྭ་ད་ལྟ་ལོ་དེ་དྲུག་ཅུ་ལ་སླེབས་ཡོད་མ་རེད། དེའི་སྔོན་ལ་ཡ་གང་ལྟར་ཅིག་བདུན་ཕྲག་ཁ་ཤས་གོང་ལ་མི་མང་པོ་ཅིག་གིས་ཧུའུ་ཁྲུན་ཧྭ་ལི་ཁེ་ཆང་གི་ཚབ་བྱས་རྗེས་རྒྱ་ནག་གི་སྲིད་བློན་བྱེད་མདོག་ཁ་པོ་རེད་ཅེས་བཤད་མཁན་ཡོད་རེད། ཧུའུ་ཁྲུན་ཧྭ་ད་རིང་ཕ་གི་ཡ་རྒྱ་ནག་དམར་ཤོག་གི་དབུས་རྒྱུན་ལས་ཁང་གི་རྒྱུན་ལས་མི་བདུན་པོའི་ནང་སླེབས་ཡ་ད་ཕར་བཞག་རྒྱ་ནག་དམར་ཤོག་གི་རྒྱུན་ལས་ཁང་གི་མི་ཉི་ཤུ་རྩ་ལྔ་ཡོང་གི་ཡོད་རེད། འདིའི་ནང་ལོགས་ལ་སླེབས་མི་འདུག་ཨང། འདི་ག་འདི་དམིགས་བསལ་མི་མང་པོ་ཅིག་དོ་སྣང་བྱུང་ཡ་དེ་འདིའི་སྔོན་གྱི་ད་རྒྱ་ནག་དམར་ཤོག་གི་ཚོགས་ཆེན་གསུམ་ཙམ་ཅིག་ནང་ལ་ག་དུས་ཡིན་ན་ལས་དམར་ཤོག་གི་རྒྱུན་ལས་ཁང་ནང་ལོགས་ཀྱི་ཚོགས་མི་ཉི་ཤུ་རྩ་ལྔ་རྩ་ལྔ་ཡོད་རེད། ད་རིང་ནི་ཉི་ཤུ་རྩ་བཞི་མི་ཤི་མི་འདུག་འདི་ནང་ལ་ཡ་ཧུའུ་ཁྲུན་ཧྭ་སླེབས་མི་འདུག་བྱས་ཙང་ཁ་ཁ་ཤས་ཚོད་དཔག་བྱས་པ་ཡིན་ན། གཅིག་བྱས་ན། མི་ཉི་ཤུ་རྩ་ལྔ་འདིའི་ནང་ལ་ཡོད་ཀྱི་རེད་ཧུ་ཁྲུན་ཧྭ་ཡོད་ཀྱི་རེད་ཡིན་ནའི་མཐའ་མ་དེར་ཧུ་ཁྲུན་ཧྭ་འདི་ནང་ནས་མ་གང་དྲག་ཞི་ཅིན་ཕིན་གྱིས་བཏོན་པ་ཡིན་མདོག་ཁ་པོ་རེད་ཟེར་བྱས་ད་གང་དྲག་ཞི་ཅིན་ཕིན་གྱི་དབང་ཆ་འདི་རྒྱ་སྐྱེད་ཞེ་པོ་ཅིག་བཏང་བྱས་ཁ་གཏད་གཅོག་རེད་འདི་ལ་ཡ་གཅིག་བྱེད་མཁན་རེད་ཅེས་མེད་པ་ཅིག་ཆགས་ཡོད་དེ་གསལ་བར་བྱ། འདི་འདྲ་ཆགས་པའི་སྐབས་དེར་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་ལོར་རྒྱ་ནག་དམར་ཤོག་གི་སྲིད་དབང་འདི་བཙུགས་པ་ནས་ད་ལྟ་བར་དུ་ཕལ་ཆེར་ཞི་ཅིན་ཕིན་དབང་ཆ་ཆེ་ཤོས་དེ་ཆགས་མེད་འགྲོ། འདིའི་ནང་ལ་ཡང་མའོ་ཙེ་ཏུང་དང་བསྡུར་བ་ཡིན་ནའི་ལ་ཕལ་ཆེར་ཞི་ཅིན་ཕིན་དབང་ཆ་ཆེ་འདུག་མའོ་ཙེ་ཏུང་སྐབས་ལ་ཡིན་པ་ཡིན་ན་ད་དུང་ཡིན་ན་མའོ་ཙེ་ཏུང་གཡས་གཡོན་ལ་ཡ་ད་མའོ་ཙེ་ཏུང་མཉམ་དུ་གསར་བརྗེ་བྱས་བྱས་དམག་རྒྱབ་རྒྱལ་ཁ་ལེན་མཁན་དཔོན་པོ་དེ་འདྲ་མང་པོ་ཡོད་རེད་མའོ་ཙེ་ཏུང་ལ་ཡང་ད་དུང་ཚོད་འཛིན་དེ་འདྲ་བྱེད་ཐུབ་མཁན་དང་འདྲ་མཉམ་བྱེད་ཐུབ་མཁན་མི་མང་པོ་ཡོད་རེད་ད་ཕལ་ཆེར་ད་ལྟའི་སྲིད་གཞུང་གསར་པ་དེ་ནང་དེ་དམར་ཤོག་འགོ་ཁྲིད་གསར་པ་དེ་ཚོའི་ནང་ལོག་ལ་ཡང་ད་ཞི་ཅིན་ཕིང་གི་རྗེས་འབྲང་བྱེད་མཁན་དང་མདུན་ལ་མཆོང་མཁན་མི་ཤེས་ཕལ་ཆེར་ཧ་ལམ་ཁྱོན་ནས་སྐོར་ལྷག་མེད་པའི་བཟོ་འདྲ་ཅིག་གང་ལྟར་སྤྱིར་བཏང་དེ་མཐོང་ཚུལ་འདུག་ད་ཡིན་ནའི་མཐོང་ཚུལ་དེ་ཡོད་པ་འདི་མི་མང་ཆེ་ཅིག་ད་ཐུགས་གཏད་པ་ཡིན་ན་ད། གཅིག་རྒྱ་ནག་སྐྱོན་བརྗོད་བྱེད་མཁན་གཅིག་པོ་མ་རེད་སྤྱིར་བཏང་གི་གཟུར་གནས་ཐོག་ནས་ཞིབ་འཇུག་བྱེད་མཁན་དང་དེ་ཚོ་མང་ཆེ་ཅིག་གིས། ད་རིང་རྟགས་མཚན་ཐོན་པའི་རྗེས་ལ་ཨོ། ཞི་ཅིན་ཕིང་འཇོན་པ་ལ་ཨ་ད་ཡིན་ན་ཞི་ཅིན་ཕིང་གིས་དབང་གང་ག་རག་ཤག་ད་ཕལ་ཆེར་ཅིག་བྱེད་མདོག་ཁ་པོ་རེད་བྱས་འདི་འདྲ་ཟེར་མཁན་དེ་ཞེ་དྲག་ཉུང་ཉུང་ཤག་མང་ཆེ་ཅིག་གིས་ཡིན་བློ་ཚབ་ཆེན་པོ་ཅིག་ངང་ནས་ཡིན་ད་རིང་གི་མཇུག་འབྲས་འདིར་བལྟས་བྱས་འཛམ་བུ་གླིང་ངོས་ནས་ཡིན་ནའི་རེད་རྒྱ་ནག་རྒྱལ་ཡོངས་ནང་ལོག་གི་ད་ག་འདྲ་རྒྱལ་ནང་གི་གནས་ཚུལ་ད་དེ་བས་བཤད་མི་དགོས་རེད་ཐ་ན་ཕར་བཞག་བྱས་ནས་ཞི་ཅིན་ཕིང་ཁོ་རང་གི་དབང་ཆའི་རྟེན་གཞི་དང་དབང་ཆ་འཛིན་ཡག་གི་མ་འོངས་པའི་མདུན་ལམ་བྱས་པ། འདི་ཚོ་ག་འདྲ་བལྟས་པ་ཡིན་ནའི་རེད། ཚང་མ་ལ་བློ་ཚབ་བྱེད་ཡག་ཅིག་དང་ཨ་ནི་དེ་འདྲ་ཅིག་བྱེད་ཀྱི་འདུག་ད་རྒྱུན་དུ་ཁོ་ནས་གཅིག་ད་རིང་ཁ་སང་མའོ་ཙེ་ཏུང་དང་ཞི་ཅིན་ཕིང་གི་སྐོར་ལ་ཡ་ཞེ་པོ་ཅིག་ཁོ་གཉིས་གཉིས་བར་ཚ་ལ་ཏི་བྱེད་འདུག་ག་ར་དཔེ་མཚོན་རེ་ཞིག་དྲངས་བྱས་ག་དུས་ཞི་ཅིན་ཕིང་བཤད་ནའི་མའོ་ཙེ་ཏུང་སྐོར་བཤད་འདུག་ག་དེ་འདྲ་སོང་ཙང་ངས་དེ་བསམ་བྱུང།

རིག་གནས་གསར་བརྗེ་དང་ནི་བཤད་གཏན་མི་ཤེས། དངོས་གནས་ལ་ཅིག་ཡག་པོ་ཅིག་བལྟས་པ་ཡིན་ན་ད་བཞི་བཅུ་ཞེ་དགུའི་ལོ་ནས་བདུན་ཅུ་བདུན་ཅུ་བར་ཚ་ལ་ཡ། ཧ་ལམ་ལོ་གཉིས་གསུམ་ཙམ་ལ་ཡ་གང་ལྟར་ཆབ་སྲིད་ལས་འགུལ་རེ་རེ་སྤེལ་བྱས་ཆབ་སྲིད་ཀྱི་གོད་ཆག་ཆེན་པོ་དེ་ཚོ་མདུན་མཆོང་ཆེན་པོ་དང་རིག་གནས་གསར་བརྗེ་དོ་ཆེ་དག་རེ་ཆོད་རྗེས་ད་དེ་ཚོ་དཔེ་བརྗེད་པའི་བཟོ་འདྲ་བྱས་འདུག་ག་དངོས་གནས་བྱས་ན་ཆབ་སྲིད་ལས་འགུལ་ཆུང་ཆུང་དེ་ཚོ་ཁོ་རའི་ནང་ལོག་ལ་མི་སྟོང་ཕྲག་མང་པོ་དང་ཐ་ན་ས་ཡ་མང་པོ་འདས་གྲོངས་སོང་ཡག་དང་གཏོར་སྐྱོན་དང་རྒྱལ་ཁབ་གོད་ཆག་དང་མི་མང་ལ་བརྡབ་གསིག། ཞེ་པོ་བྱུང་ཡོག་རེད། བྱས་ཙང་དཔོན་པོ་གཅིག་ལ་ཡང་དབང་ཐང་སྡང་ཟ་ཆེན་པོ་བྱས་བྱས་ལྷག་པར་དུ་རྒྱ་ནག་དམར་ཤོག་གི་ད་ལྟའི་སྒྲིག་གཞི་འདིའི་འོག་ལ་ཡང་ཡོད་པའི་སྐབས་དེར་དཔོན་པོ་གཅིག་གི་དབང་ཆ་དེ་ཡག་པོ་བེད་སྤྱོད་བཏང་བྱས་རྒྱལ་ཁབ་ཞི་བ་བསྐྲུན་ཟེར་དེ་ཡིན་ན་དཔེ་མཚོན་སྐོར་ཅིག་ཡོད་མ་རེད་དཔེ་མཚོན་བལྟས་པ་ཡིན་ན་མའོ་ཙེ་ཏུང་ནང་བཞིན་རེད་དང་དེ་ཞི་ཅིན་ཕིང་གིས་མའོ་ཙེ་ཏུང་ལམ་ཁ་དེ་ག་རང་འགྲོ་གི་རེད་ཅེས་ཕལ་ཆེར་ལབ་ཁག་པོ་རེད་དེ་ཡིན་ནའི་ཨ་འདི་ཞི་ཅིན་ཕིང་གིས་ད་ང་ཚ་ལག་ཆ་དང། གྱི་འབོད་ཚིག་ཡན་ཆད་ནས་དཔྱད་བྱེད་སྟངས་ཡན་ཆད་ནས་དུག་སློག་གོན་སྟངས་ཡན་ཆད་ནས་མང་པོ་ཞེ་པོ་ཅིག་སྔོན་མ་མའོ་ཙེ་ཏུང་དང་དེ་ཚོའི་སྔ་མོའི་ཁོ་ཚོའི་ལག་ཆ་བླུགས་ས་རྙིང་པ་དེའི་ནང་ནས་ལག་ཆ་བཏོན་བྱས་ནས་བེད་སྤྱོད་གཏོང་གི་འདུགའང་འདི་འདྲ་སོང་ཙང་ག་འདྲ་བལྟས་པ་ཡིན། ད་མ་འོངས་པར་གང་ལྟར་ལོ་ག་ཚོད་ཞི་ཅིན་ཕིན་གྱིས་དབང་བསྒྱུར་བྱེད་ཀྱི་ཡོད་ནའི་དེ་ཡིན་ན་རྒྱ་ནག་རྒྱལ་ནང་ལ་བརྡབ་གསིག་དང་ཨ་ནི་དམིགས་བསལ་གྱི་མ་འདྲ་ཅིག་སྔ་མོ་མའོ་ཙེ་ཏུང་སྐབས་ལ་ཡང་ཅིག་ཁ་རྒྱག་པ་བྱས་ཞེ་པོ་ཅིག་ཁ་ཕྱེ་མེད་བཞིན་རྒྱ་ནག་རྒྱལ་ནང་གི་དཔལ་འབྱོར་དེ་ཞེ་དྲག་གི་སྐྱོ་པོ་རེད་སྐྱོ་པོ་ཡིན་དུས་ཙམ་པ་ཡིན་ན

འདིའི་རིག་གནས་དང་འདས་མ་དགུ་འདས་ལོ་རྒྱུས་ཐོག་བྱུང་མྱོང་བར་དེ་ཚོ་ལྟ་དུས་ཙམ་པ་ཡིན་ན་ཁོ་ཚོའི་སེམས་ཤུགས་འབྱོར་བ། དང་གསར་གཏོད་ཀྱི་ནུས་པ་འབྱོར་བ་དེ་ཚོ་གང་ག་ལོག་མར་ཆག་པ་དང་ཨ་ནི་ཡང་ན་ཞེད་སྣང་ད་ཐག་ཆོད་བྱས་ལས་ཀ་གསར་པ་ཁྱོན་བྱེད་མ་ནུས་པ་བྱས་བྱས་གང་ག་ལོག་གང་ལྟར་ཁྱོད་ཚོ་ཁྱོད་ཚོ་བྱས་དེ་ཡིན་ན་ཞི་བ་བྱེད་རོགས་འདི་བྱེད་དུས་ཙམ་པ་རྒྱ་ནག་རྒྱལ་ཁབ་ཁོ་རའི་འཛིན་སྐྱོང་དང་དཔལ་འབྱོར་ཡར་རྒྱས་འགྲོ་བ་དང་དེ་ཚོ་ལ་ཡང་ཡིན་ན་ཤུགས་རྐྱེན་ཆེན་པོ་ཞེ་པོ་ཞིག་ཐེབས་མདོག་ཁ་པོ་རེད་ཟེར་བྱས་ཟེར་མཁན་མང་པོ་ཞིག་འདུག་ཨ་ནི་འདི་ག་འདི་གལ་ཆེ་ཤོས་དེ། ག་རེད་ཟེར་ན། མའོ་ཙེ་ཏུང་འདས་གྲོངས་སོང་བའི་སྐབས་དེར་ཏེང་ཞའོ་ཕིང་གིས་འདས་བའི་རྒྱ་ནག་དམར་ཤོག་གིས་མའོ་ཙེ་ཏུང་འོག་ལ་དབང་བསྒྱུར་བྱས་པའི་ཉམས་མྱོང་ལ་ཡང་ཕྱོགས་སྡོམ་རེ་བྱས་བྱས་ཡིན་ན་ལས་ཀ་ཆེན་པོ་ཁ་ཤས་བྱས་པ་རེད་དང་པོ་དེ་ག་རེད་ཟེར་ན། མི་གཅིག་ལ་དབང་ཆ་ཆེན་པོ་ཞེ་པོ་ཅིག་དེ་རང་སྣང་གང་ཤར་ཆགས་ན་ད་དེ་ཉེན་ཁ་ཆེན་པོ་ཞེ་པོ་ཞིག་མཐོང་བྱས་ཡིན་དང་པོ་དེ་ཡིན་ན་མི་གཅིག་གི་དབང་ཆ་ཆེན་པོ་མེད་བཟོ་ཡ་དེ་གལ་ཆེན་པོ་ཞེ་པོ་དེ། གཉིས་པ་དེ་ག་རེད་ཟེར་ན། ད་དམར་ཤོག་གི་ལམ་ལུགས་འདིའི་སྐྱོན་ཆ་ཆེ་ཤོས་དེ་ཡིན་ན་ག་རེ་རེད་ཟེར་ན། ཁོ་དཔོན་པོ་གཅིག་མེད་པ་ཆགས་དཔོན་པོ་གཅིག་གསར་པ་ཅིག་ཡིན་ན་རྒྱུན་འཛིན་བྱེད་དུས་ཙམ་པ་འདི་རྒྱུན་འཛིན་དེ་ག་གིས་བྱེད་དགོས་ཡོད་མེད་ག་འདྲ་བྱེད་དགོས་ཡོད་མེད་ཚོ་ར། འདིའི། སྒྲིག་གཞི་དེ་གསལ་པོ་བྱས་ཡོད་མ་རེད་ད་དེ་ཡིན་ན་སྤྱིར་བཏང་ཆབ་སྲིད་རིག་པའི་ཐོག་ནས་བྱས་པའི་སྲིད་དབང་ག་འདྲ་ཅིག་ཡིན་པ་ཡིན་ན་འདི་གལ་ཆེན་པོ་ཞེ་པོ་བརྩི་དགོས་རེད་སྔ་མོ་ཡིན་ན་རྒྱལ་པོ་དང་འདི་ཡིན་ན་རྒྱལ་པོ་གྲོངས་དུས་ཙམ་པ་རྒྱལ་པོའི་ཨ་ནི་སྲས་ཀྱིས་བྱེད་དགོས་རེད་པ་འདི་མིན་པ་ཡིན་ན་དམངས་གཙོ་ཡིན་པ་ཡིན་ན་ད་དཔོན་པོ་གཅིག་གྲོངས་དུས་ཙམ་པ་དཔོན་པོ་བྱམས་པ་དང་འོས་འདེམས་བྱས་འོས་ཤོག་སུ་ལ་མང་ཐོབ་པ་ཡིན་ན་འདིར་འགྲོ་དགོས་རེད་པ་ད་འདིའི་བཟོ་འདྲ་ཅིག་ཡིན་ན་རྒྱ་ནག་དམར་ཤོག་ལ་ཡང་གསལ་པོ་བྱས་མེད་བྱས་བྱས་ཙང་མའོ་ཙེ་ཏུང་སུ་འདིར་འདུག་བསྡད་དུས་ཙམ་པ་ཡང་ན་མའོ་ཙེ་ཏུང་འོག་གི་དཔོན་པོ་བྱེད་མཁན་འགོག་འཆར་དུ་འདོད་ཨ་ནི་འདིའི་འོག་ལ་ཡང་མའོ་ཙེ་ཏུང་གི་རྗེས་འཛིན་དེ་སུས་བྱེད་ཀྱི་ཡོད་མེད་ཀྱི་དབང་ཆའི་འཐབ་རྩོད་བྱུང་བྱས་ཨ་ནི་ཟིང་ཞེ་པོ་ཅིག་ཁུལ་སྐོར་ཆགས་པ་རེད་བྱས་ཙང་ཏེང་ཞའོ་ཕིང་གིས་འདི་ཚོ་ཚང་མ་ལོ་ཁྱད་བསད་བྱེད་ཡག་ཆེད་དུ་ཁོ་བསྒྱུར་བཅོས་ཅིག་ངེས་ཅན་ཞིག་བཏང་བྱས་དང་པོ་དེ་ནི་རྒྱ་ནག་དམར་ཤོག་གི་དབུས་རྒྱུན་ལས་ཁང་ཟེར་དེ་ད་དཔོན་པོ་མཚམས་མཚམས་དགུ་ཡོད་རེད་མཚམས་མཚམས་བདུན་ཡོད་རེད་འདི་ག་འདིའི་དབང་ཆ་དེ་ཚོ་དགུ་རོ་འདྲ་མཉམ་བཟོས་བྱས་མི་གཅིག་གཅིག་པོ་ལ་ཡང་དབང་ཆ་ཚང་མ་སྤྲད་ཡག་ཅིག་བཟོས། གཉིས་པ་དེ་ཡིན་ན་ད་གང་ལྟར་དཔོན་པོ་དེ་ག་དེ་ལས་དུས་གཉིས་གཉིས་ནས་ཨ་ནི་བསྒྱུར་བྱས་གསར་པ་ཅིག་ལ་ཡ་རྩིས་སྤྲོད་ཡ་བཟོས་པ་རེད་ད་ད་རིང་ཞི་ཅིན་ཕིང་གིས་ཚོགས་འདུ་དེའི་ཁར་ཆ་ཏེང་ཞའོ་ཕིང་གི་བསྒྱུར་བཅོས་དེ་ཚོ་ལ་ཡ་ཏག་ཏག་ཁོ་རང་ཆ་ཚང་གཉིས་ཆར་མེད་པ་བཟོས་པ་རེད། བཟོས་པའི་རྗེས་ལ་ཡིན་ན་ད་ཡང་བསྐྱར་དུ་རྒྱ་ནག་དེ་དེ་སྔ་མའོ་ཙེ་ཏུང་སྐབས་ནང་བཞིན་གྱི་རྒྱུན་འཛིན་བྱེད་མཁན་གསལ་པོ་མེད་པ་ད་ཡང་ཞི་ཅིན་ཕིང་ཁོ་རང་མི་གཅིག་ཡིན་དུས་ཙམ་པ་གང་མཚམས་ཤིག་རྒས་འགྲོ་གི་རེད་ན་འགྲོ་གི་རེད་ཤི་འགྲོ་གི་རེད་དེ་ཚོ་ཤི་དུས་ཙམ་པ་དང་ན་དུས་ཙམ་པ་དང་གང་ལྟར་ལས་ཀ་ནས་ཉི་མ་གཅིག་འགྲོ་དགོས་འཁེལ་བའི་སྐབས་དེ་སུས་བྱེད་ཀྱི་རེད་ད་འདི་ཡིན་གསལ་པོ་མེད་པ་བཟོ་དུས་རྒྱ་ནག་མཐོ་རིམ་གྱི་དཔོན་རིགས་ནང་ལོགས་ལ་ཡང་དབང་ཆའི་འཐབ་རྩོད་ཡོང་ཡག་དང་ཨ་ནི་འོག་ལ་གང་ག་ལོག་བརྟན་པོ་མེད་ཡག་དེ་སྲིད་དབང་ག་འདྲ་ཅིག་ཡིན་ནའང་ཡོང་གི་རེད་འདི་འདྲའི་གསུང་བསམ་འདི་རྒྱ་ནག་ལ་ད་དེ་བས་ཡིན་ན་ཤུགས་ཆེན་པོ་ཡོང་མདོག་ཁ་པོ་རེད་ཟེར་བྱས་མང་པོ་ཅིག་གིས་ཟེར་གྱི་འདུག་བྱས་ཙང་གང་ལྟར་མི་མང་ཆེ་ཅིག་གིས་མ་འོངས་པའི་ལོ་ལྔ་ཡིན་ན་རེད་ལོ་ཉི་ཤུ་ཐམ་པ་ཡིན་ན་རེད་ཅིག་ཞི་ཅིན་ཕིང་གི་དབང་བསྒྱུར་དེའི་ཡུན་རིང་ལ་ཡ་ད་རྒྱ་ནག་ལ་ཡང་བསྐྱར་དུ་དཔེ་བརྡབ་གསིག་ཆེན་པོ་དང། རྒྱལ་སྤྱིའི་ཐོག་ལ་ཡང་ད་གཡོ་འགུལ་ཆེན་པོ་ཡོང་ཡག་གི་བློ་གཟབ་བྱེད་མཁན་ཕལ་ཆེར་མང་ཆེ་ཅིག་རེད་ཤག་མ་གཞི་ད་ཕལ་ཆེར་ཡག་པོ་ཡོང་མདོག་ཁ་པོ་རེད་ཟེར་མཁན་ཧ་ལམ་གཅིག་གོ་ཐོས་ཡ་མེད་པའི་བཟོ་འདྲ་ཅིག་རེད་ཤག་བྱས་ཙང་ད་ད་རིང་ང་ཚོའི་ཕར་རྒྱལ་སྤྱི་ཞབས་ལས་རིམ་དེ་ག་མཇུག་བསྒྲིལ་གྱི་ཡིན་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།